བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་དྲུག་དང། ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བཅུ་གཉིས་པའི་ཚེས་བཅོ་བརྒྱད་རེས་གཟའ་ཟླ་བ་རེད། ང་རྡོ་རྗེ་མཚོ་ཡིན།

ད་ཐེངས་གོང་ས་མཆོག་གི་གསུང་ཆོས་ཞུ་ཆེད་ཀ་རྡོར་སྒང་གསུམ་དང་ཤི་ལོང། ཨ་རུ་ན་ཅལ། འབྲུག་ཡུལ་དང་བལ་ཡུལ་བཅས་ནས་བོད་མི་དང་ཡུལ་མི་བཅས་དད་ལྡན་པ་ཁྲི་ཚོ་མང་པོ་ཕེབས་ཡོད་པ་དང། ལྷག་པར་དུ་ད་ཐེངས་འབྲུག་ཡུལ་ནས་དད་ལྡན་པ་ལྔ་བརྒྱ་ལྷག་ཕེབས་ཡོད་སྐོར་འབྲུག་ནས་ཕེབས་མཁན་དབང་ཕྱུག་རྡོ་རྗེ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་གི་གསར་འགོད་པར་གསུངས་ཡོད། འབྲུག་ཡུལ་ནི་བོད་ཀྱི་ལྷོ་བྲག་རྫོང་དང་ས་འབྲེལ་ཆགས་ཡོད་ཀྱང་ད་ལྟའི་ཆར་འབྲུག་ཡུལ་དེ་འཛམ་གླིང་སྟེང་བོད་བརྒྱུད་ནང་བསྟན་ཉམས་ལེན་བྱེད་མཁན་རང་བཙན་གྱི་རྒྱལ་ཁབ་གཅིག་པུ་དེ་ཆགས་ཀྱི་ཡོད་པ་རེད། འབྲུག་ནས་ཕེབས་པའི་དད་ལྡན་པ་དབང་ཕྱུག་རྡོ་རྗེ་ལགས་ཀྱིས་མུ་མཐུད་གསུངས་པར། ཁོང་གི་མི་ཚེའི་ནང་གོང་ས་མཆོག་བརྙན་འཕྲིན་ནང་མཇལ་བ་མ་གཏོགས་དངོས་སུ་མཇལ་མྱོང་མེད་པས་ད་ཐེངས་འདིར་གོང་ས་མཆོག་མཇལ་བར་དགའ་ཚོར་ཆེན་པོ་དང་སྐལ་བ་བཟང་བོ་བྱུང་ཡོད། ད་ཐེངས་གོང་ས་མཆོག་གི་བཀའ་སློབ་གཙོ་བོ་འཛམ་གླིང་འདིའི་སྟེང་ཆོས་ལུགས་མི་འདྲ་བ་མང་པོ་ཡོད་ནའང་ཚང་མས་གཞན་ལ་ཕན་པ་བསྒྲུབ་དགོས་པའི་བསླབ་བྱ་གནང་གི་ཡོད་པས་ང་ཚོས་དུས་རྟག་ཏུ་སེམས་པ་བཟང་བོ་བྱ་དགོས་པ་གལ་ཆེན་ཡིན་ཞེས་བཀའ་གནང་བ་དེས་ང་རང་ལ་སེམས་འགུལ་ཐེབས་བྱུང་ཞེས་གསུངས་ཡོད། ཡང་འབྲུག་ཡུལ་འབུམ་ཐང་ནས་ཕེབས་པའི་དད་ལྡན་པ་འཕྲིན་ལས་རྡོ་རྗེ་ལགས་ཀྱིས་ད་ཐེངས་ང་ཚོས་འདིར་གོང་ས་མཆོག་མཇལ་བ་དང་ཁོང་གི་གསུང་ཆོས་ཞུ་རྒྱུའི་གོ་སྐབས་ཐོབ་པ་འདི་ནི་སྐལ་བ་བཟང་བོ་རེད། ང་ཚོས་གོང་ས་མཆོག་སྐུ་ཚེ་ཡུན་རིང་གནས་བ་དང་སླར་ཡང་མཇལ་རྒྱུའི་སྨོན་ལམ་འདེབས་ཀྱི་ཡོད། གོང་ས་མཆོག་གིས་འབྲུག་ཡུལ་དུ་ནང་པའི་ཆོས་བརྒྱུད་ཁག་ཚང་མ་འཆམ་མཐུན་ངང་གནས་བཞིན་པ་དང་ཆོས་བརྒྱུད་ཁག་མང་པོ་ཡོད་ནའང་ཚང་མ་འབྱུང་ཁུངས་གཅིག་ཡིན་པ་གསུང་གི་འདུག་ཅེས་འགྲེལ་བརྗོད་གནང་ཡོད།

བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་གིས་རྒྱ་གར་གྲོས་ཚོགས་ཀྱི་དགུན་དུས་གྲོས་ཚོགས་འཚོག་བཞིན་པའི་སྐབས་དང་བསྟུན་ལྡི་ལིར་ཕེབས་ནས་རྒྱ་གར་གྲོས་ཚོགས་འཐུས་མི་དང་ལྡི་ལིར་བཅའ་བཞུགས་ཕྱིའི་རྒྱལ་ཁབ་ཀྱི་གཞུང་ཚབ་ཁག་གི་གནད་ཡོད་མི་སྣ་སོགས་ལ་མཇལ་འཕྲད་ཀྱིས་བོད་དོན་ཞུ་སྐུལ་སོགས་ཀྱི་ལས་འགུལ་སྤེལ་གནང་འདུག། བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་ཀྱིས་དབུ་ཁྲིད་པའི་སྤྱི་འཐུས་རྒྱུན་ལས་གསུམ་གྱིས་ཉིན་ལྔའི་རིང་རྒྱ་གར་གཞུང་གི་མི་སྣ་ཁག་ལ་བོད་དོན་ཞུ་སྐུལ་གྱི་ལས་འགུལ་སྤེལ་གནང་ནས་ཕྱི་ཚེས་བཅུ་དྲུག་ཉིན་མཇུག་བསྒྲིལ་ཡོད་འདུག་བོད་མི་མང་སྤྱི་འཐུས་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་དང་སྤྱི་འཐུས་གོ་བོ་བློ་བཟང་ཕན་བདེ་ལགས། སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་བཅས་གསུམ་གྱིས་ད་ཐེངས་རྒྱལ་ས་ལྡི་ལི་གི་བོད་དོན་ཞུ་སྐུལ་གྱི་ལས་འགུལ་ཉིན་མཐའ་མ་དེར་རྒྱ་གར་དབུས་གྲོས་ཚོགས་འཐུས་མི་སྐུ་ཞབས་ཤི་རི Farooq Abdullah བཅས་འཐུས་མི་རྣམ་པར་མཇལ་མོལ་གནང་ཡོད་འདུག་བོད་མི་མང་སྤྱི་འཐུས་རྣམ་པས་རྒྱ་གར་གྱི་གྲོས་ཚོགས་འཐུས་མི་རྣམ་པ་གསུམ་ལ་བོད་ནང་རྒྱ་ནག་དམར་ཤོག་གཞུང་གི་དབང་འོག་ཏུ་བོད་མི་རྣམས་ལ་འཕྲད་བཞིན་པའི་ཛ་དྲག་གི་དཀའ་ངལ་གནས་སྟངས་ཁག་སྙན་སེང་ཞུས་པ་དང་འབྲེལ་རྒྱལ་སྤྱིའི་གླེང་སྟེགས་ཁག་གི་ཐོག་གནད་དོན་དེ་རིགས་ཐོག་བློ་འཚབ་དང་གླེང་སློང་གནང་དགོས་པའི་འབོད་སྐུལ་གནང་ཡོད་པ་དང་རྒྱ་གར་གྲོས་ཚོགས་ཀྱི་འཐུས་མི་དེ་རྣམས་ཀྱིས་བོད་མིར་གདུང་སེམས་མཉམ་སྐྱེད་ཡོད་པའི་རྣམ་འགྱུར་དང་བོད་ཀྱི་དྲང་བདེན་གྱི་གནད་དོན་དེར་རྒྱབ་སྐྱོར་ཡོད་པའི་སྐོར་གསུངས་འདུག།

བོད་མི་མང་སྤྱི་འཐུས་ཚོགས་གཙོ་གཞོན་པ་སྒྲོལ་མ་ཚེ་རིང་ལགས་བཅས་ཀྱིས་བོད་དང་རྒྱ་ནག་གི་དཀའ་རྙོག་སྐོར་ལ་གསུང་བཤད་གནང་ཡོད་པ་སོགས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་འདུག་བོད་མི་སྙན་ངག་པ་དང་གཞས་ཚིག་རྩོམ་པ་པོ་བོང་སྟག་རི་ལུའམ་དངོས་མིང་ལ་རིན་ཆེན་དོན་གྲུབ་ལགས་རླངས་འཁོར་གྱི་དོན་རྐྱེན་ཁྲོད་རྐྱེན་འདས་ཕྱིན་ཡོད་འདུག། འདི་ག་རླུང་འཕྲིན་ཁང་གིས་གནས་ཚུལ་ཤེས་རྟོགས་བྱུང་བར། ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་ཉིན་བོད་ཀྱི་གཞོན་སྐྱེས་སྙན་ངག་པ་དང་གཞས་ཚིག་རྩོམ་པ་པོ་བོང་སྟག་རི་ལུའམ་དངོས་མིང་ལ་རིན་ཆེན་དོན་གྲུབ་ལགས་མཚོ་ནུབ་ཁུལ་གཏེར་ལེན་ཁ་གྲོང་ཁྱེར་ནས་ཕ་ཡུལ་བོང་སྟག་ཏུ་འགྲོ་བའི་ལམ་ཁར་དབུས་ཚྭ་མཚོ་དཀར་མོའི་ཉེ་འཁྲིས་སུ་རླངས་འཁོར་གྱི་དོན་རྐྱེན་ཁྲོད་གྲོངས་ཡོད་འདུག། ཁོང་ནི་བོང་སྟག་ནང་རྩོམ་འབྲིའི་ལམ་ནས་ཕ་ཡུལ་གྱི་མི་སེར་ཕལ་བའི་བདེ་སྡུག་སྨྱུག་རྩེ་ནས་འབྲི་ཕོད་མཁན་ཉུང་ཉུང་ཞིག་ལས་མེད་པའི་གྲས་དང་ཁོང་གི་ལྷུག་རྩོམ་དང་གོ་བདེའི་ལམ་ནས་ཡི་གེར་ཕབ་པའི་ཁ་སྐད་སྙན་ངག་ལ་རྩོམ་རིག་ལ་དུང་བ་ཅན་དང་དམངས་ཁྲོད་དུ་དགའ་མོས་བྱེད་མཁན་མང་པོ་ཡོད་འདུག་ལོ་བཞི་བཅུ་ཞེ་བཞི་ལ་སླེབས་པའི་སྙན་ངག་པ་བོང་སྟག་རི་ལུ་ལགས་ནི། དུས་རབས་སྔོན་མའི་ལོ་རབས་བརྒྱད་ཅུའི་ནང་མཚོ་སྔོན་པོའི་བོང་སྟག་ཏུ་སྐྱེས་ཤིང་མཚོ་སྔོན་མི་རིགས་དགེ་ཐོན་སློབ་ཆེན་ནས་མཐར་ཕྱིན་རྗེས་ཐེམ་ཆེན་རྫོང་མི་རིགས་སློབ་འབྲིང་གི་དགེ་རྒན་ལོ་བཅུ་གྲངས་རིང་གནང་ཞིང་དེའི་རྗེས་གཏེར་ལེན་ཁ་གྲོང་ཁྱེར་དུ་ཡོད་པའི་མཚོ་ནུབ་ཁུལ་རྒྱང་སྒྲོག་བརྙན་འཕྲིན་ཁང་དུ་ཕྱག་ལས་གནང་ཡོད་འདུག། ཁོང་ནི་བོང་སྟག་ཏུ་བོད་ཡིག་གི་དུས་དེབ་ཐོག་མ་ཐོ་རངས་སྐར་ཆེན་ཞེས་པ་དེ་དང་ཚགས་པར་ཐོག་མ་ཐེམ་ཆེན་ཚགས་པར་བཅས་གསར་གཏོད་གནང་མཁན་ཡིན་ཞིང་ཁོང་གི་བོད་ཡིག་ནང་བྲིས་པའི་སྙན་ངག་དཔེ་དེབ་ང་ངོ་མ་འཚོལ་འདོད་ཅེས་པ་དེ་དང་སེམས་ཁུར་ཞིག་ཅེས་པ་སོགས་དེབ་དྲུག་ཙམ་ཡོད་པ་དང་དེ་བཞིན་རྒྱ་ཡིག་ནང་བྲིས་པའི་སྙན་ངག་གི་དེབ། ནུབ་རླུང་ལ་སྒུག་པ་ཞེས་པ་དང་གཞན་ཡང་དམངས་སྲོལ་བརྩམས་ཆོས་དཔེ་དེབ་བོད་ཀྱི་གཉེན་བཤད་ཕྱོགས་སྒྲིག་དང་གཞས་ཚིག་བརྩམས་ཆོས་ང་ཚོའི་རྩ་བ་ཞེས་པ་དང་ང་གངས་སེང་དཀར་མོའི་བུ་རྒྱུད་ལ་ཞེས་པ་སོགས་གཞས་ཚིག་བརྒྱ་ལྷག་གླུ་བ་ནམ་མཁའ་གཙོ་བོར་གྱུར་བའི་བོད་ཁུལ་གྱི་གླུ་བ་གླུ་མ་གྲགས་ཅན་མང་པོས་བླངས་མྱོང་ཡོད་འདུག། ཡང་དངོས་བྱུང་བརྙན་འཕྲིན་བརྩམས་ཆོས་གཞན་དང་མཉམ་འབྲེལ་བྱས་པའི་འབྲོག་མོ་ཞིག་གི་ཉིན་གཅིག་ཅེས་པ་དེ་སྔ་ཕྱིར་ཨ་མདོ་བརྙན་འཕྲིན་དང་མཚོ་ནུབ་བརྙན་འཕྲིན་སོགས་སུ་བསྟན་ཡོད་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གཞུང་གིས་བོད་ནང་བོད་ཕྲུག་ས་ཡ་བརྒལ་བ་བཅའ་སྡོད་སློབ་གྲྭར་བཅུག་པ་མཚམས་འཇོག་བྱ་དགོས་ཞེས་ཡོ་རོབ་གྲོས་ཚོགས་སུ་གྲོས་ཆོད་བཞག་པ་དེས་རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཞིག་ཐེབས་ཀྱི་རེད་ཅེས་སྲིད་སྐྱོང་མཆོག་གིས་གསུངས་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་སྦེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བོད་ནང་བོད་ཕྲུག་ས་ཡ་བརྒལ་བ་རྒྱ་ནག་གཞུང་གིས་གཉེར་བ་གི་བཅའ་སྡོད་སློབ་གྲྭ་ཁག་ཏུ་བཙན་གྱིས་བཅུག་སྟེ། བོད་མིའི་ཆོས་རིག་གོམས་གཤིས་དང་སྐད་ཡིག་སོགས་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་བཞིན་པར་བརྟེན། རྒྱ་ནག་གཞུང་གིས་བཅའ་སྡོད་སློབ་གྲྭ་གི་ལམ་ལུགས་དེ་འཕྲལ་དུ་མཚམས་འཇོག་བྱ་དགོས་པ་དང། བཅའ་སྡོད་སློབ་གྲྭའི་སྲིད་ཇུས་དང་འབྲེལ་ཡོད་ཀྱི་རྒྱ་ནག་དཔོན་རིགས་ཚོར་ཕྱི་རྒྱལ་དུ་ཡོང་བ་གི་ཐོངས་མཆན་བཀག་འགོག་བྱེད་དགོས་པ་སོགས་གསལ་འཁོད་ཀྱི་གྲོས་ཆོད་ཟིག་ཡུ་རོབ་གྲོས་ཚོགས་སུ་སྤྱི་ཟླ་བཅུ་གཉིས་པ་གི་ཚེས་བཅུ་བཞི་གི་ཉིན་མོར་བཞག་པ་དེས། རྒྱ་ནག་གཞུང་ལ་ཏན་ཏན་ཤུགས་རྐྱེན་ཟིག་ཐེབས་ངེས་རེད་ཅེས། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་སྤྱི་ཟླ་བཅུ་གཉིས་པ་གི་ཚེས་བཅོ་ལྔ་གི་ཉི་མ་འགྲེལ་བརྗོད་གནང་གི་འདུག། ཨ་ནི་གྲོས་ཆོད་ཀྱི་མཐའ་མ་དེ་ནང་ལོགས་ལ་དེ་གསལ་བསྡད་ཡོད་རེད་གྲོས་ཆོད་ཀྱི་ཡིག་ཆ་དེ་རྒྱ་ནག་གཞུང་ལ་ཕུལ་དགོས་ཡ་མཉམ་འབྲེལ་རྒྱལ་ཚོགས་ལ་ཕུལ་དགོས་ཡ་ཨ་ནི་ཡུ་རོབ་མཐུན་ཚོགས་ཀྱི་རྒྱལ་ཁབ་སོ་སོ་སོ་སོ་ལ་མར་ཕུལ་དགོས་ཡ་གི་གནས་སྟངས་དེ་ཡོད་དུས་ཙམ་པ་ལ་རྒྱ་ནག་གཞུང་ནས་ཡང་ཏན་ཏན་ཤུགས་རྐྱེན་ཅིག་ཐེབས་ཀྱི་རེད་བསམ་གྱི་ཡོད་ག་རེ་ཟེར་ན་ད་བོད་རང་ནང་ལོགས་ལ་ང་ཚོ་བྱས་ཐུབ་ཡ་ཟེར་མཁན་མི་འདུག་བ་རྒྱ་ནག་གཞུང་གི་བཙན་གནོན་ཤུགས་ཆེན་པོ་ཞིག་བྱས་བསྡད་ཀྱི་ཡོད་དུས་ཙམ་པ་ལ་ད་བོད་ནང་ལོགས་ལ་སྲིད་བྱུས་འདི་འདྲ་ཅིག་གི་འོག་ནས་འདོད་ནའང་འདྲ་མ་འདོད་ནའང་འདྲ། མ་བཏང་རང་བཏང་ཐུག་ཡ་གི་གནས་སྟངས་ཅིག་འགྱུར་བསྡད་ཀྱི་ཡོད་རེད། གཞན་ཡང་སྲིད་སྐྱོང་མཆོག་ནས་སློབ་གྲྭའི་སྐད་ཡིག་དེ་གནས་སྟངས་གཅིག་སྟེ་དེ་ལས་ཛ་དྲག་པོ་གཅིག་ནི། མཐོ་སློབ་སློབ་འཇུག་གི་ཡིག་ཚད་དེ་ཆ་ཚང་བོད་ཡིག་གི་ནང་མེད་པར་རྒྱ་ཡིག་ནང་བཟོ་བཞིན་པ་དེས། མ་འོངས་བར་བོད་ཕྲུག་ཚོས་བོད་ཡིག་སྦྱང་བ་ཡིན་ནའང། མཐོ་སློབ་ཏུ་ཞུགས་པར་དཀའ་ངལ་མང་བོ་ཟིག་འཕྲད་ངེས་ཡིན་པ་རང་བཞིན་གྱིས་གསལ་པོ་ཆགས་ཡོད་པས། ཡུ་རོབ་གྲོས་ཚོགས་ཀྱི་གྲོས་ཆོད་དགོངས་དོན་དེ་ཡུ་རོབ་མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས། སྲིད་ཇུས་ལས་གཞི་ཁག་ལག་བསྟར་ཚད་ལྡན་བཟོ་ཐུབ་ན། གནོན་ཤུགས་དེའི་འོག་ནས་རྒྱ་ནག་གཞུང་གིས་བསམ་བློ་མ་བཏང་རང་བཏང་ཆགས་ཀྱི་རེད་ཅེས་འགྲེལ་བརྗོད་གནང་གི་འདུག། ད་རིང་ཡུ་རོབ་མཐུན་ཚོགས་ཀྱི་གྲོས་ཚོགས་ཀྱི་ངོས་ནས་གྲོས་ཆོད་དེ་བཞག་པ་དང་དེའི་གི་དགོངས་དོན་ཨ་ནི་ཡུ་རོབ་མཐུན་ཚོགས་ཀྱི་འཛིན་སྐྱོང་གི་ངོས་ནས་སྲིད་ཇུས་དང་ལས་གཞི་དེ་ཚོ་ལ་ལག་བསྟར་ཅིག་ཡང་མིན་ན་ཚད་དང་ལྡན་པ་ཅིག་བཟོ་ཐུབ་པ་ཡིན་ན་ཨ་ནི་ཏན་ཏན་རྒྱ་ནག་གཞུང་ལ་ཡང་ཤུགས་རྐྱེན་ཐེབས་པ་དང་རྒྱ་ནག་གཞུང་ངོས་ནས་ད་ད་ལྟ་ཡུ་རོབ་མཐུན་ཚོགས་གཅིག་པུ་མ་ཡིན་པའི་གི་རྒྱལ་ཁབ་གཞན་པ་མང་པོའི་གི་བསམ་ཚུལ་བཏོན་ཡོད་རེད་དེའི་སྒང་ལ་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཅིག་གིས་བཏོན་ཡོད་པས་སོང་ཙང་དེའི་གི་གནོན་ཤུགས་ཀྱི་འོག་ནས་རྒྱ་ནག་གིས་བསམ་བློ་མ་བཏང་རང་བཏང་ཅིག་ཆགས་དགོས་ཡག་ཏན་ཏན་ཆགས་ཀྱི་རེད་བསམ་གྱི་འདུག་ཡིན་པ་ཡིན་ནའི་སྲིད་ཇུས་རང་ལ་འགྱུར་བ་ཐེབས་ཐུབ་ཡག་གི་ནུས་པ་ཡོད་དང་མེད་ཟེར་མཁན་དེ་ད་རྒྱ་ནག་འགོ་ཁྲིད་ཚོ་གི་བསམ་བློ་གཏོང་སྟངས་ལ་རག་ལས་ཀྱི་རེད་པ།
ཡང་ཁོང་གིས་གྲོས་ཆོད་དུ་བཞག་ཐུབ་པ་ནི་འདས་པའི་ལོ་གཅིག་ལྷག་གི་རིང་དོན་གཅོད་ལས་ཁུངས་སོགས་ཀྱིས་དཀའ་ལས་བརྒྱབ་པ་གི་གྲུབ་འབྲས་ལ་བརྟེན་ནས་བྱུང་བ་ཟིག་སྟེ། ད་ལྟའི་གྲོས་ཆོད་འདི་ནི་ངོ་བོ་གཅིག་སྟེ་དེའི་རྗེས་ལ་ཨ་མི་རི་ཁ་གི་གྲོས་ཚོགས་སུ་བོད་ཀྱི་ལོ་རྒྱུས་དང་གནས་བབ་སོགས་ལ་གྲོས་ཆོད་འཇོག་ཐུབ་ཐབས་དང། གོང་ས་མཆོག་གི་ཡང་སྲིད་དང་འབྲེལ་བ་གི་ཐད་དེ་ད་ལྟའི་འདིར་ཚིག་གི་སྙིང་བསྡུས་ཟིག་མ་གཏོགས་མེད་སྟབས། དེ་ཚོ་ཁ་གསལ་ཆགས་པ་གི་གྲོས་ཆོད་དུ་འཇོག་ཐུབ་པར་ང་ཚོས་མུ་མཐུད་ནས་འབད་བརྩོན་བྱེད་རྩིས་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ད་ད་ལྟ་གྲོས་ཆོད་དེ་ངོ་གཅིག་རེད་དེའི་རྗེས་ལ་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་དང་གནས་བབ་དེ་ཚོ་སྒང་ལ་གྲོས་ཆོད་དེ་འདྲ་བཞག་ཐུབ་པ་དང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡང་སྲིད་དང་འབྲེལ་བའི་གི་ཐོག་ནས་ཡིན་པ་ཡིན་ན་ད་ལྟ་འདི་ལ་ཚིག་དེ་སྙིང་བསྡུས་གཅིག་མ་གཏོགས་ཡོད་མ་རེད་དེ་ཚོ་ཏོག་ཙམ་ཁ་གསལ་རུ་བཞག་ཐུབ་ཡ་ལ། ཆགས་ཆེ་ནས་གྲོས་ཆོད་བཞག་ཐུབ་ཡ་ལ་ང་ཚོ་མུ་མཐུད་ནས་འབད་བརྩོན་ཞུ་དགོས་ཀྱི་ཡོད་རེད་འདི་ཞུ་གི་ཡིན་ཞེས་ཞུ་ཡ་ཡིན།

Tibetan Review ཞེས་པ་སྟེ་བོད་གནས་བསྐྱར་ཞིབ་ཀྱིས་གནས་ཚུལ་ཁྱབ་སྤེལ་བྱས་པར་ཟླ་འདིའི་ཕྱི་ཚེས་བཅོ་ལྔ་ཉིན་རྒྱ་ནག་གི་དམིགས་བསལ་སྲིད་འཛིན་ས་ཁུལ་ཨོ་མན་ཏེ་མེ་ཁོ་ནང་སྒོ་འབྱེད་བྱས་པའི་པཎ་ཆེན་སྐུ་ཐོག་རིམ་པ་དང་འབྲེལ་བའི་འགྲེམས་སྟོན་དེར་རྒྱ་ནག་གི་རྒྱལ་ས་པེ་ཅིང་གི་འགྲེམས་སྟོན་ཁང་དང་བོད་ཀྱི་གདན་ས་བཀྲ་ཤིས་ལྷུན་པོ་གཉིས་ཀྱི་ཆེས་དཀོན་པའི་དངོས་པོ་བརྒྱ་ར་སུམ་ཅུ་སོ་བདུན་འགྲེམས་སྟོན་བྱས་ཡོད་པའི་སྐོར་རྒྱ་ནག་གི་གཞུང་འབྲེལ་ཞིན་ཧྭ་གསར་ལས་ཁང་གིས་སྤེལ་བའི་གནས་ཚུལ་ནང་བཀོད་འདུག། ལོ་རྗེས་མའི་ཕྱི་ཟླ་གཉིས་པའི་ཚེས་བཅུ་བདུན་བར་འགྲེམས་སྟོན་བྱ་འཆར་ཡོད་པ་དེའི་ཁྲོད་དུ་པཎ་ཆེན་སྐུ་འཕྲེང་དྲུག་པས་པེ་ཅིང་དུ་རྒྱ་ནག་ཆིང་རྒྱལ་རབས་ཀྱི་རྒྱལ་པོ་ཆན་ལུང་དང་མཇལ་འཕྲད་གནང་བ་དེ་ནི་རྒྱ་ནག་དབུས་གཞུང་དང་བོད་བར་དང་བོད་དང་ཆིང་རྒྱལ་རབས་བར་སྒྱུ་རྩལ་སོགས་ཀྱི་ཐད་ལའང་འབྲེལ་ལམ་ཟབ་མོ་ཡོད་པ་མངོན་ཡོད་སྐོར་ཞིན་ཧྭ་གསར་ལས་ཁང་གི་གནས་ཚུལ་ནང་བཀོད་འདུག། གནད་དོན་དབྱེ་ཞིབ་པ་ཚོས་བརྗོད་པར། ཉེ་བའི་དུས་སྐབས་ནས་རྒྱ་ནག་གཞུང་གིས་ངོས་འཛིན་བྱས་པའི་པཎ་ཆེན་རྒྱལ་མཚན་ནོར་བུས་བོད་ཀྱི་ས་ཁུལ་མང་དག་ཅིག་ཏུ་སྐོར་སྐྱོད་ཀྱིས་རྒྱལ་རབས་ལོ་རྒྱུས་དང་ཁྲིམས་ལུགས་ཐོག་ནས་གོང་ས་ཏཱ་ལའི་བླ་མའི་ཡང་སྲིད་ངོས་འཛིན་གྱི་གནད་དོན་དང་འབྲེལ་བའི་ཐད་ཁོང་གིས་འགན་ཁུར་ཆེན་པོ་ཞིག་བཞེས་རྒྱུ་ཡིན་པར་ཚོད་དཔག་བྱེད་ཀྱི་ཡོད་པ་རེད། ཡིན་ནའང་སྔོན་མ་གཅིག་དགུ་དགུ་བཅུ་གོ་ལྔ་ལོ་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གིས་ངོས་འཛིན་གནང་བའི་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་རྒྱ་ནག་གཞུང་གིས་འཛིན་བཟུང་དོ་དམ་བྱས་ནས་ད་བར་ལོ་ངོ་ཉི་ཤུ་རྩ་བརྒྱད་སོང་ཡོད་ཀྱང་ཁོང་ཉིད་འཚོ་བཞུགས་ཡོད་མེད་སོགས་ཀྱི་གནས་ཚུལ་གང་ཡང་ཤེས་རྟོགས་མེད་པའི་གནས་སུ་ཡོད་པ་རེད། རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་རྣམས་སྲོལ་རྒྱུན་གྱི་ཆོས་ལུགས་བྱེད་སྒོ་སོགས་ནང་ཞུགས་མི་ཆོག་པའི་བཀའ་རྒྱ་བཏང་ནས་བཀག་སྡོམ་བྱེད་ཤུགས་ཆེ་རུ་བཏང་ཡོད་པ་ད་ལོའི་དགའ་ལྡན་ལྔ་མཆོད་སྐབས་ཀྱི་དམ་བསྒྲགས་བྱེད་སྟངས་ལས་གསལ་བོར་མངོན་ཡོད་འདུག་འདི་ག་རླུང་འཕྲིན་ཁང་གིས་འབྲེལ་ཡོད་ཀྱི་གནས་ཚུལ་ཤེས་རྟོགས་བྱུང་བར་ད་ལོའི་དགའ་ལྡན་ལྔ་མཆོད་སྐབས་སུ་མདོ་སྨད་རེབ་གོང་ཕྱོགས་ཀྱི་བོད་མི་ཞིག་གིས།

ཏང་ཡོན་ཚོ་སྤྱིར་མཆོད་མཇལ་དང་གནས་སྐོར་བྱེད་པར་འགྲོ་མི་ཆོག་པའི་དམ་དྲག་བྱེད་ཀྱི་ཡོད་ཀྱང་དེང་སྐབས་གཙོ་ཆེ་ཤོས་སློབ་མ་དང་དགེ་རྒན་ཚོ་མཆོད་མཇལ་དུ་འགྲོ་མི་ཆོག་པའི་བཀག་འགོག་བྱེད་བཞིན་ཡོད་འདུག་ཡང་བོད་མི་གཞན་ཞིག་གིས་ཁོ་ཚོའི་སྒོ་རའི་ནང་སྡེ་ཁུལ་གྱི་ལས་བྱེད་ཡོང་ནས་དགའ་ལྡན་ལྔ་མཆོད་ཉིན་རང་ཁྱིམ་ནས་མཆོད་མེ་སྤར་ནས་སྡོད་པ་ལས་བར་སྐོར་དུ་མ་འགྲོ་ཞེས་བཀའ་བཏང་ཡོད་པའི་སྐོར་སོགས་གསུངས་འདུག། གསན་མཁན་རྣམ་པ། ད་ཐེངས་འདི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདིའི་ནང། ཉིས་སྟོང་ལྔ་ལོའི་ཟླ་བ་གཉིས་པའི་ནང ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གིས་བྱང་ཆུབ་ལམ་རིམ་ཆེན་མོའི་གསུང་ཆོས་བསྩལ་གནང་བའི་སྐབས་ཀྱི་སྔོན་འགྲོའི་གསུང་ཆོས་ཟུར་འདོན་ཞུས་པའི་དགོངས་དོན་སྐོར་རྩོམ་པ་པོ་ཧོར་གཙང་འཇིགས་མེད་ལགས་ཀྱིས་མུ་མཐུད་མཚམས་སྦྱོར་གནང་བར་གསན་རོགས་གནང། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞུ་བའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཉིས་སྟོང་ལྔ་ལོའི་ཟླ་བ་གཉིས་པའི་ཚེས་ཉེར་བཞི་ཉིན། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བྱང་ཆུབ་ལམ་རིམ་ཆེན་མོའི་སྔོན་འགྲོའི་གསུང་ཆོས་ཟུར་འདོན་ཞུས་པའི་ཚན་པ་ལྔ་བ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། འདས་པའི་ལོ་ངོ་བརྒྱ་ཕྲག་བདུན་བརྒྱད་ཀྱི་གོང་དུ་བོད་ལ་ཚད་མ་རིག་པ་དགོས་མཁོ་མེད་པར་བཞེད་མཁན་གྱི་མཁས་པ་ཁག་ཅིག་བྱུང་མྱོང་ཡོད་ཀྱང། ལོ་རྒྱུས་ཐོག་གི་རྒྱ་གར་གྱི་ནང་པའི་མཁས་པ་མང་པོ་ཞིག་གིས་ཚད་མ་རྣམ་འགྲེལ་ལ་གཙིགས་ཆེན་མཛད་པའི་དགོས་པ་མཐར་ཐུག་དེ། ཕྱི་རོལ་པ་དང་རྩོད་པ་མཛད་པའི་ཆེད་དུ་ཡིན་པས། བོད་ལ་ཕྱི་རོལ་མུ་སྟེགས་པ་མེད་པས་ཚད་མའི་གཞུང་ལུགས་ལ་དགོས་མཁོ་མེད་པར་འདོད་པ་དེ་ཡིན། འོན་ཀྱང། སྤྱི་ལོའི་དུས་རབས་བཅུ་གཉིས་པའི་མགོ་སྟོད་དུ་བྱོན་པའི་གསང་ཕུ་ནེའུ་ཐོག་གི་གདན་རབས་དྲུག་པ་དེ། ཕྱྭ་པ་ཆོས་ཀྱི་སེང་གེ་ཡབ་སྲས་ཀྱིས་རྣམ་འགྲེལ་ལ་བརྟེན་ནས་བསྡུས་གྲྭའི་རིག་པ་གསར་བཏོད་མཛད་པ་དང། དེ་ནས་དུས་རབས་དེ་ཉིད་ཀྱི་སྨད་དུ་བྱོན་པའི་ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་གྱིས་ཚད་མ་རིགས་གཏེར་མཛད་དེ།

ཕར་ཕྱིན་ལ་བཤད་པ་ཆ་ཚང་རྫོགས་ཟིན་པའི་སྐབས་སུ། རྒྱལ་ཚབ་རིན་པོ་ཆེ་ལ་རྭ་སྒྲེང་དུ་གསུང་ཞིང། རྒྱལ་ཚབ་ཆོས་རྗེས་ཟིན་བྲིས་སུ་བཏབ་པ་སྟེ། རྣམ་བཤད་སྙིང་པོའི་རྒྱན་གྱི་ནང་དུ་ཡང། གསུངས་པ་མང་པོ་ཞིག་གི་གནད་ཀ་དེ། ཕར་ལམ་རིམ་ལ་གཏུགས་ནས་ཡོད་པ་སྟེ། ང་ཚོས་ལམ་རིམ་ལམ་རིམ་དུ་འབོད་པ་དེ་ཡང། དོན་གྱིས་ཕར་ཕྱིན་གྱི་ཉམས་ལེན་ཆགས་ཀྱི་ཡོད་པ་དེ་ཡིན་ལ། གདན་ས་ཁག་གི་སློབ་གཉེར་བ་ཚོས་མི་སྦྱང་ཐབས་མེད་ཀྱི་གཞུང་ཆེན་བཀའ་པོད་ལྔར་འབོད་པ་དེ་ཡང་མཐར་གཏུགས་ན། ཕྱོགས་སྒོར་མོ་ནས་ཕར་ཕྱིན་ཚང་ལ་མ་ནོར་བ་འབྱུང་ཐབས་ཀྱི་ཆ་ལག་དེ་དག་ཡིན་པས་ནང་པའི་ཆོས་ལུགས་པ་ཚད་ལོངས་པ་ཞིག་བྱ་བར་འདོད་ན

ཨཱ་ནི་རྗེ་རིན་པོ་ཆེ་རང་གི་རྟོགས་བརྗོད་མདུན་ལེགས་མའི་ནང་ལ་ཡིན་ནའི་ཨཱ་ནི་ལམ་རིམ་ལ་བརྟེན་ནས་ཨཱ་ནི་ཕར་ཕྱིན་གདམས་པར་ཤར་ཡག་བྱུང་ཟེར་གསུངས་འདུག་ག་བྱས་ཙང་ཀ། ལམ་རིམ་ལམ་རིམ་ཟེར་བ་དེ་ཕར་ཕྱིན་གྱི་མན་ངག་འདྲ་བ་ཆགས་བསྡད་པ་ཁོ་གསལ་པོ་ཞིག་རེད། ཚོད་འདི་འདྲ་ཡིན་པ་ཡིན་དུས་ཨཱ་ནི་ཕར་ཕྱིན་གྱི་གཞུང་ཡག་པོ་ཅིག་ཤེས་པ་ལ་ཚད་མ་རྣམ་འགྲེལ་དེ་དང་འབྲེལ་བ་སླེབས་ཡོང་གི་ཡོད་རེད་དབུ་མ་ནི་དེ་ག་ཅན་དང་འབྲེལ་བ་སླེབས་ཡོང་གི་ཡོད་རེད་ཨཱ་ནི་མཛོད་འདུལ་ཡང་འབྲེལ་བ་ད་སླེབས་ཡོང་གི་ཡོད་རེད་ཀུན་མཁྱེན་བླ་མ་འཇམ་དབྱངས་བཞད་པས་གསུངས་པ་ནང་བཞིན་གཞུང་པུ་ཏི་ལྔ་པུ་ཏི་ལྔ་ཟེར་བ་ཡིན་ནའི་གཙོ་བོ་ཕར་ཕྱིན་རེད་གསུང་བ་ནང་བཞིན་དེ་འདྲ་ཡིན་པ་རེད། ཨེ་ནས་ལྷག་པར་ང་རང་ཚོ་ཅིག། ཆོས་ཁ་སང་བཀའ་མོལ་བྱུང་བ་ནང་བཞིན་བྱས་ནས་ཆོས་བསླབ་ཡག་ཟེར་མཁན་དེ་གྲྭ་པ་དག་ཅིག་དཔེ་ཆ་བ་ཚོའི་ལས་འགན་ཡིན་པའི་བཟོ་འདྲ་ཞིག་དང་དེ་མིན་གྱི་ང་ཚོ་ཅིག་དང་མི་སྐྱ་ཨེ་ནས་བུ་མོ་ཚོས་སྤྱིར་བཏང་དུ་ཡིན་པ་ཡིན་ན་ཆོས་སློབ་སྦྱོང་བྱེད་ཡག་དེ་དགོས་ཀྱི་མེད་པའི་བཟོ་འདྲ་ཅིག་བརྩི་ཡག་དེ་ནོར་འཁྲུལ་རེད་རྗེས་ལུས་རེད། གཉིས་ནས་ཨེ་ནས་སངས་རྒྱས་ཀྱི་ཆོས་ཟེར་ཡག་དེ་ཉམས་ལེན་བྱེད་སྟངས་དེ། ཤེས་རབ་ཀྱི་གྲོགས་དང་བཅས་པའི་དད་པ་དགོས་ཀྱི་ཡོད་རེད། ཤེས་རབ་ཀྱི་གྲོགས་དང་བཅས་པའི་སྙིང་རྗེ་དགོས་ཀྱི་ཡོད་རེད། དེ་མ་གཏོགས་དད་པ་དང་སྙིང་རྗེ་ཟེར་བྱས་ནས་བཅོམ་ལྡན་འདས་ཀྱི་བཀའ་རེད་བཅོམ་ལྡན་འདས་ཀྱི་དགོངས་པ་རེད་ཡིན་དང་ཡིན་ཟེར་ནས་ལབ་བསྡད་ཀྱི་ཡོད་མ་རེད། ཤེས་རབ་ཀྱི་གྲོགས་དང་བཅས་པའི་སྙིང་རྗེ་དང་དད་པ་ཆགས་ཡོང་བ་ཡིན་དུས་ཤེས་རབ་དགོས་ཀྱི་འདུག་ག། འདི་ནི་དེ་རིགས་ཀྱི་ཟས་དེ་ནི་སྐད་ཆ་དང། ཕལ་སྐད་བཟོ་འདྲ་བཤད་པ་ཡིན་ན། ཀླད་པ། ཀླད་པའི་བསམ་བློ་གཏོང་ཡག་དེ་དེ། ག་རེ་ཟེར་རིག་པ་བེད་སྤྱོད་ཆ་ཚང་བྱས་ནས། དེའི་ཐོག་ནས་ཨེ་ནས་སེམས་པ་འགུལ་སྐྱོད་ཐེབས་ཡག་བྱེད་ཡག་དེ་ཡིན་པ་རེད།
སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱིར་བཏང་འཇིག་རྟེན་གྱི་ཆོས་ལུགས་གང་ཞིག་ཡིན་ཀྱང། དད་པ་མེད་ཐབས་བྲལ་བ་ཞིག་ཡིན་ལ། ནང་པ་སངས་རྒྱས་པའི་ཆོས་ལུགས་ཀྱང་དེ་ལས་མ་འདས་བར། དད་པའི་རྨང་གཞི་མེད་ན། ཆོས་ལུགས་ཀྱི་རྐང་པ་འཛུགས་ས་མེད་པ་དེ་ཡིན་ལ། ལྷག་པར་དུ། ནང་པའི་ཆོས་ལུགས་ལ་གཞན་དང་མ་འདྲ་བའི་ཆ་རྐྱེན་གལ་ཆེན་ཞིག་ཚང་དགོས་པ་དེ་ནི། སྤྱིར་བཏང་གི་དད་པ་ཕལ་བ་ཙམ་གྱིས་འདང་གི་མེད་པར། ཤེས་རབ་ཀྱི་གྲོགས་དང་བཅས་པའི་དད་པ་དང། ཤེས་རབ་ཀྱི་གྲོགས་དང་བཅས་པའི་སྙིང་རྗེ་དགོས་ཀྱིན་ཡོད་པ་དེ་ཡིན་ཞིང། དེ་ཡང་ཤེས་རབ་ཀྱི་གྲོགས་དང་བཅས་པའི་དད་པ་དང། སྙིང་རྗེ་ཞེས་པའི་གོ་དོན་ངོ་མ་ནི། མིག་བཙུམས་ནས་དད་པ་བྱེད་རྐྱང་བྱེད་པ་དང། རྒྱུ་མཚན་ལ་མ་ལྟོས་པའི་དད་པ་ཙམ་གྱིས་ཡོང་གི་མེད་པར། དཔྱད་པ་ལ་བརྟེན་ནས་དད་པ་དང། རྒྱུ་མཚན་ལ་བརྟེན་པའི་དད་པ་དགོས་ཀྱི་ཡོད་པ་དེ་ཡིན་ཞིང། རྒྱུ་མཚན་ལ་བརྟེན་པའི་དད་པའི་གོ་དོན་དེ་ཡང། སེམས་ཀྱི་ནུས་ཤུགས་ཡོད་ཚད་བཀོལ་སྤྱོད་བྱེད་པའི་དད་པ་དེ་ཉིད་ལ་ཟེར་གྱི་ཡོད་པ་དེ་ཡིན། ཕྱོགས་གཞན་ཞིག་ནས་བཤད་ན། ཆོས་ཞེས་པའི་གོ་དོན་དེ་ཡང་འཛིན་པའི་དོན་དུ་འཇུག་གི་ཡོད་ལ། ལོག་པ་དང། ལོག་པ་དང་ཉེས་སྐྱོན་དུ་ལྟུང་བ་ལས་འཛིན་པས་ན་ཆོས་ཞེས་བརྗོད་ཀྱི་ཡོད་པ་དེ་ཡིན་ལ། ད་དུང་དེ་ལས་ཀྱང་ཟབ་ཙམ་བཤད་ན། སེམས་འཆོས་པར་བྱེད་པའམ་སེམས་ལ་སྒྱུར་བཅོས་བྱ་རྒྱུ་དེ་ཆོས་ཀྱི་ལས་འགན་ཡིན་ཞིང། སེམས་ལ་སྒྱུར་བཅོས་བྱ་རྒྱུ་དེ་ཡང་སེམས་ཀྱིས་ཡུལ་སྣ་ཚོགས་པ་རིག་པ་དེ་འཆོས་དགོས་པའི་དོན་དག་མིན་ཏེ། ཤེས་པས་ཡུལ་རིག་པ་དང་རིག་ནས་མྱོང་བ་གང་ཞིག་འབྱུང་གི་ཡོད་པ་དེ་དག་བཅོས་དགོས་པའི་རྒྱུ་མཚན་མ་མཆིས་པ་དང། ཤེས་པས་ཡུལ་གཞལ་བ་དེ་འགོག་ཐབས་ཀྱང་ཡོད་པ་མ་ཡིན་ཏེ། ཤེས་པ་དེ་ཉིད་རང་བཞིན་ལྷན་སྐྱེས་ཀྱི་ཤེས་པའི་ངོ་བོར་གྲུབ་ཟིན་ནས། གཟུགས་ཅན་གྱི་དངོས་པོ་ཇི་བཞིན་མེད་པར་བཟོ་ཐབས་ཡོད་པ་མིན་ཞིང། ཤེས་པ་དེ་ཉིད་ཡོད་པའི་དབང་གིས་འདུ་ཤེས་སྐྱེ་ངེས་ཡིན་པ་དང། ཚོར་བ་འབྱུང་ངེས་ཡིན་ན་ཡང། དེ་དག་དགག་དགོས་པའི་རྒྱུ་མཚན་ཡོད་པ་མ་ཡིན་ཏེ། འདུ་ཤེས་སྐྱེ་བ་དང། ཚོར་བ་བྱུང་བ་ཙམ་གྱིས་དགག་དགོས་དོན་ཡོང་གི་མེད་པར། ང་ཚོས་སེམས་ལ་བཟོ་བཅོས་རྒྱག་དགོས་པ་དང། བསྒྱུར་བཅོས་གཏོང་དགོས་པའི་དམིགས་ཡུལ་འཛིན་གྱི་ཡོད་པ་དེ་ནི། ཚོར་བ་དང། འདུ་ཤེས་ཁོ་རང་བཀག་ནས་མེད་པར་བཟོ་དགོས་པའི་དོན་དག་མིན་པར། དེ་དག་གིས་བསྐྱེད་པའི་སེམས་ཁམས་མི་སྐྱིད་པ་ཡོང་གི་ཡོད་པ་དེ་ལ་བསྒྱུར་བཅོས་གཏོང་ཐབས་གསུང་གི་ཡོད་པ་དེ་ཡིན། དེ་ཡང་དཔེར་ན་སུ་ཞིག་གྲང་ལྷགས་ཀྱི་ནང་དུ་འཁྱགས་ནས་སྡུག་བསྔལ་མྱོང་གི་ཡོད་ན། དེ་ལ་གྱོན་ཆས་དྲོན་པོ་གཡོགས་ནས་འཁྱགས་སྡུག་ཞི་ཐབས་བྱ་དགོས་པ་ལས། ལུས་གྲང་བའི་སྡུག་བསྔལ་སེལ་ཕྱིར་སྒོམ་བརྒྱབ་ནས་འགྱུར་བ་གཏོང་མི་ཐུབ་ཅིང། སྒོམ་ཡུན་རིང་བརྒྱབ་ནས་གཏུམ་མོའི་མེ་དྲོད་ལ་དབང་འབྱོར་ཡོད་ན། གྲང་འཁྱགས་སེལ་ཐབས་ཡོད་སྲིད་ཅིང། ཟད་པར་མེ་ཡི་ཏིང་ངེ་འཛིན་ལ་བརྟེན་ནས། འཁྱགས་ཀློང་དུ་ཚ་དྲོད་སྦར་ཐུབ་མཁན་ཡོད་ན་མ་གཏོགས་མི་སྤྱི་བྱིངས་ཀྱིས་འཁྱགས་སྡུག་ཞི་བའི་ཆེད་དུ། དེང་རབས་ཀྱི་འཕྲུལ་རིག་ལག་རྩལ་གྱིས་བསྐྲུན་པའི་དངོས་པོ་ལ་བརྟེན་ནས། འཁྱགས་སྡུག་ཞི་ཐབས་བྱ་གལ་ཆེ་བ་བཅས་མདོར་ན། སེམས་ཀྱི་རྣམ་རྟོག་གི་རྐྱེན་གྱིས་དང། སེམས་ཀྱི་ལྟ་སྟངས་དང་འཛིན་སྟངས་ཀྱི་དབང་གིས། སེམས་ལ་སྡུག་བསྔལ་དང་འཁོན་འཛིན། ཁོང་ཁྲོ། ཕྲག་དོག་སོགས་སྣ་ཚོགས་ཤིག་སྐྱེས་ཏེ་སེམས་མི་སྐྱིད་པ་ཡོང་གི་ཡོད་པ་བཅས་ལ་བསམ་བློ་བཏང་སྟེ། དྲང་ཕྱོགས་སུ་བསྒྱུར་བཅོས་བྱ་རྒྱུ་དེ་ནི། སྐབས་འདི་ཡི་སེམས་ལ་བསྒྱུར་བཅོས་བྱ་དགོས་པའི་གོ་དོན་ངོ་མ་དེ་ཉིད་ལ་ཆགས་ཀྱི་ཡོད།
ཆོས་ཆོས་ཟེར་ཡ་དེ་སེམས་བཅོས་ཡག་དོན་དག་རེད་བ། སེམས་བཅོས་ཟེར་ཡ་དེ། སེམས་ཀྱི་ཡུལ་འདྲ་མི་འདྲ་རིག་ཡ་དེ་དེ་བཅོས་དགོས་ཡ་གང་ཡང་མི་འདུག་བ། དེ་སྐྱོན་གང་ཡང་མི་འདུག་བ། ད་ཡུལ་འདྲ་མི་འདྲ་རིག་ཡ་དང། མྱོང་བ་འདྲ་མི་འདྲ་ཡོང་བསྡད་ཡ་དེ་ཙམ་ཞིག་སྐྱོན་གང་ཡང་མ་རེད་བ། དེ་འགོག་ཡ་ཡོད་མ་རེད་བཀག་དགོས་ཡ་མི་འདུག་བ། ཤེས་པ་ཟེར་ཁོ་བཀག་ཐུབ་ཡ་མེད་པ། ཤེས་པ་ཤེས་པའི་རང་བཞིན་ལ་གྲུབ་ཚར་བའི་གཞུག་གུ། ཤེས་པ་གཟུགས་ཅན་མ་ཡིན་པའི་ཆོས་གཅིག་ལ་ཁོ་རང་རང་བཞིན་ལྷན་སྐྱེས་ཀྱིས་གྲུབ་ཚར་བའི་གཞུག་གུ། དེ་མེད་པ་བཟོ་ཡ་མི་འདུག་བ། ཟེར་ལ་ཤེས་པ་གཅིག་གྲུབ་ཚར་བའི་རྗེས་ལ་ཡ། འདུ་ཤེས་ཡོང་ཡོང་བ་རེད། ཚོར་བ་ཡོང་ཡོང་བ་རེད། དེ་དགག་ཡ་གང་ཡང་མི་འདུག་བ། གར་དགའ་བར་བྱེད་པ་ན་སེམས་དུལ་མ་དུལ་བྱ་སྟེ་གར་གཟིགས་བར་བྱེད་པ་ཡིན་ན་ཆོས་ཟེར་ཡག་དེ་བཅོས་བསྒྱུར་བཏང་པའི་དོན་དག་དེ་ག་རེ་བཅོས་བསྒྱུར་བཏང་བར་བྱེད་པ་ན་ཚོར་བ་མྱོང་གི་ཡོད་རེད་ཡུལ་རིག་གི་ཡོད་རེད་ཡིན་ནའི། དེའི་རྐྱེན་པས་སེམས་མ་སྐྱིད་པ་བྱེད་དེ་ངས་དེ་ད་མེད་པ་བཟོས་བྱས། སེམས་མ་སྐྱིད་པ་བཟོས་ད་དེ་མེད་པ་བཟོས་ནས་སེམས་སྐྱིད་པོ་བཟོ་ཡག་བྱེད་ཀྱི་ཐབས་ཤེས་དེ་བྱས་ཡོང་གི་ཡོད་རེད་བ། ད་འདི་ཕྱི་ལོག་གི་དཔེར་ན་ཅིག་གནམ་གཤིས་ཚ་གྲང་རང་ད། དཔེ་རུ་བྱ་གཞུང་དང་དཔེ་རུ་བྱ་གནམ་གཤིས་ཚ་གྲང་གི་ཨ་ན་ང་ཚོ་དེ་འཁྱག་བྱས། འཁྱག་དུས་རྩ་ནས་སྒོམ་བརྒྱབ་ནི་འཁྱག་ཡག་དེ་སེལ་ཡག་ཁག་པོ་རེད། དེ་མིན་ཏིང་འཛིན་བརྟན་པོ་ཤུགས་ལྡན་ཡོད་ན་ནི། དཔེ་ཟད་པར་མེ་ཡི་ཏིང་འཛིན་འདྲ་སྒོམ་བྱས་ཨེ་ནི་རྔུལ་ནག་ཚིལ་རིལ་འདོད་ཨ་རོ་ཡང་ན་གཏུམ་མོ་སྒོམ་བྱས་དཔེ་རྔུལ་ནག་ཚིལ་རིལ་འདོད་ཨ་མི་འདྲེ་གཅིག་བྱས་ན་ཡོང་ཤས་ཆེ་དེ་ཏིང་འཛིན་བརྟན་པོ་ཡོད་ན་རེད་མ་གཏོགས་གཞན་གནམ་གཤིས་གྲང་ངར་དེ། ཨེ་ནི་ང་བས་གྲོལ་རྒྱུ་གང་བསྡད་ཡོད་བསམ་གི་ཟེར་བསམ་བློ་བཏང་ན་ཕན་ཐོགས་ཀྱི་མི་འདུག་ག། ཁོ་དངོས་ཡོད་གནས་ཚུལ་ལ་ཡང་དེ། དུག་ལོག་དྲོ་པོ་ཞིག་གོན་བསྡད་རྒྱུ་རེད་མ་གཏོགས་ཆོས་བྱས་ནས་གནམ་གཤིས་གྲང་ངར། བསིལ་བའི་སྡུག་བསྔལ་སེལ་ཡག་ག་གེ་མེད་པ། དེ། ལུས་ཤེས། ད་དེ། ད་མྱོང་བ། དེའི་དེ། གཙོ་བོ་ལུས་ལ་བརྟེན་བསྡད་པས་ད་ག་འདྲ་བདེ་སྡུག་གི་མྱོང་བ་ལས་ཆགས་བསྡད་ཡོད་རེད་པ། དེ་དངོས་པོ་ཡར་རྒྱས་ཀྱི་ཐོག་ནས་སེལ་ཡག་དེ་དགོས་ཀྱི་ཡོད་རེད་དངོས་པོ་ཡར་རྒྱས་དགོས་ཀྱི་ཡོད་རེད་དངོས་པོ་ཡར་རྒྱས་ཐོག་ནས་སེལ་རྒྱུ་རེད། བུ་གའི་ག་དུར་ཀླན་ཀ་རུ་ཅིག་ཤོས་ཀོ། སེམས་ཀྱི་རྣམ་རྟོག་གི་ཐོག་ནས་ཨེ་ནི་བདེ་སྡུག་མང་པོ་ཞེ་པོ་ཡོང་བསྡད་ཡག་ཅིག་དང། སེམས་ཀྱི་རྣམ་རྟོག་གི་ཐོག་ནས་ཨེ་ནི་བྱ་བ་ངན་པ་མང་པོ་ཐོས་བྱ་བ་འདྲ་མི་འདྲ་ཐོན་བསྡད་ཡག་ཅིག་ཡོང་གི་ཡོད་རེད་བ། འོ་ད་འདི་གི་སེམས་ཀྱི་ལྟ་སྟངས་ཀྱི་ཐོག་ནས་དང་སེམས་ཀྱི་འཁྱེར་སོའི་ཐོག་ནས་ཨེ་ནི་སོ་སོ་རང་ཉིད་སེམས་སྐྱིད་མ་སྐྱིད་སྣ་ཚོགས་ཡོང་བསྡད་ཡག། དེ་དང་འབྲེལ་ཏེ་ཨེ་ནི་སྤྱོད་པ་འདྲ་མི་འདྲ་ཐོན་བསྡད་ཡག། དེའི་དབང་གིས་སོ་སོ་ཡང་མ་སྐྱིད་པ་རོགས་ཡང་མ་སྐྱིད་པ་གཞན་ཕུང་ལ་སྦྱར་རང་ཡང་འགྱོད་པའི་གནས་ལ་ཡང་འདྲ་བོ་ད་གང་ལྟར་བཀྲ་མི་ཤིས་པ་འདི་ཚང་མ་བློ་རྣམ་རྟོག་གི་དབང་གིས་ཡོང་གི་འདུག་བ་འདི་གསལ་པོ་རེད་པ་འོ་ད་དེ་བསྒྱུར་བཅོས་གཏོང་ཡིན་པ་རེད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།
གསན་མཁན་རྣམ་པ་ཚོ། འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏན་དུ་རྟེན་གཞི་བྱས་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཟིན་པ་ཡིན།